དེ་ནས་སྲེད་པ་ཅིའི་ཕྱིར་ལྡོག་མི་འགྱུར་མཐོང་བའམ་ནི་རེག་པ་ཡང། རྨི་ལམ་སྒྱུ་འདྲའི་བདག་ཉིད་ཀྱིས་སེམས་དང་ལྷན་ཅིག་སྐྱེས་པའི་ཕྱིར་ཚོར་བ་དེ་ཡིས་མཐོང་མ་ཡིན་ཟེར། མཐོང་བའམ་ནི་རེག་པ་རྨི་ལམ་སྒྱུ་འདྲའི་བདག་ཉིད་ཀྱིས་སེམས་དང་ཟེར་དེ་ད་ང་ཚོ་མིག་གིས་མཐོང་བ་ལ་སོགས་པ་དང། ད་ནི་ལུས་ཀྱིས་རེག་པ་ལ་སོགས་པ་དང།

སྔར་དེ་ནས་སྐྱེས་པའི་སེམས་ཀྱིས་ཕྱིས་ནས་སྐྱེས་པའི་རང་བཞིན་ཚོར་བ་དེ་མྱོང་བ་མ་རེད། སྔར་སྐྱེས་ཚར་མཁན་གྱི་སེམས་ཀྱིས་སེམས་དང་ལྷན་ཅིག་ཏུ་སྐྱེས་པའི་ཚོར་བ་དེ་མྱོང་བ་མ་རེད། དེ་ནས་རྗེས་མ་སྐྱེས་རྒྱུ་གྱི་མ་འོངས་པ་ན་སྐྱེས་རྒྱུ་གྱི་ཚོར་བ་དེ་ཡང་དེ་ནས་མྱོང་རྒྱུ་ཡོད་མ་རེད།

ཨ། དེ་ནས་གཞན་དག་གིས་ཀྱང་མྱོང་མིན་ལ་ཟེར། གཞན་དག་གིས་ཀྱང་མྱོང་མ་ཡིན་ཚོར་པོ་གང་ཡང་ཡོད་མིན་ཏེ་དེས་ན་ཚོར་བ་དེ་ཉིད་མིན་དེ་ལྟར་བདག་མེད་ཚོགས་འདི་ལ། དེ་ཡིས། དེ་ལྟར་བདག་མེད་ཚོགས་འདི་ལ་འདི་ཡིས་ཅི་སྟེ་གནོད་པ་བྱེད། རྒྱུ་མཚན་དེ་འདྲ་ཡིན་ཙ་ན་སུས་ཀྱིས་སུ་ལ་གནོད་པ་བྱེད་ཐུབ་ཀྱི་རེད། ཚོར་པོ་གང་ཡང་ཡོད་མིན་ཏེ་ཟེར་ཚོར་བ་པོ་ཡང་ཡོད་མ་ཡིན་ཟེར་དེ་ཡིན་ཙང་ཚོར་བ་དེ་ཁོ་ན་ཉིད་དུ་གྲུབ་པ་ཡང་ཡོད་མ་རེད་ཚོར་བ་པོ་དེ་ཡང་དེ་ཁོ་ན་ཉིད་དུ་གྲུབ་པ་ཡོད་མ་རེད་ཟེར་དེ་ལྟར་བདག་མེད་པའི་དེ་ནི་ཚོགས་དེ་ལ་ནི་བདེན་གྲུབ་ཀྱི་ཚོར་བ་བདེ་བ་དང་ཚོར་བ་སྡུག་བསྔལ་ལ་སོགས་པ་ཅི་ཡི་དོན་དུ་གཅིག་གིས་གཅིག་ལ་སུས་ཀྱིས་སུ་ལ་གནོད་པ་བྱེད་ཀྱི་རེད་གནོད་པ་བྱེད་ཡོད་མ་རེད་ཟེར་རང་བཞིན་མེད་པའི་ཚོར་བ་དེ་ནི་རང་བཞིན་མེད་པ་དེ།

ད་བར་ནང་བཞིན་བྱས་བྱས་ནས་ཚོར་བ་དེ་གང་ལ་བརྟེན་ནས་འབྱུང་བ་ཡིན་ན་རེག་པ་ལ་བརྟེན་ནས་འབྱུང་བ་རེད། རེག་པ་ལ་བརྟེན་ནས་འབྱུང་བ་ཡིན་ན་རེག་པ་ཟེར་མཁན་དེ་ཡུལ་དབང་རྣམ་ཤེས་གསུམ་འདུས་པ་ལ་བརྟེན་ནས་འབྱུང་དགོས་རེད་ཡུལ་དབང་རྣམ་ཤེས་གསུམ་འདུས་ཡས་དེ་ཡང་ཡུལ་དང་དབང་པོ་གཉིས་པོ་དེ་ཕྲད་ནས་འདུས་པ་རེད་མ་ཕྲད་པ་རེད། ཁོ་ཕྲད་པ་ཡིན་ན་གང་དང་གང་ཕྲད་པ་རེད། མཐར་དཔྱད་པ་དེ་ཡིན་ཟེར་ན་རྡུལ་ཕྲ་རབ་ཅིག་མ་གཏོགས་མཐོང་ཡ་མི་འདུག། ཆུང་བ་མཐར་ཐུག་པ་རྡུལ་ཕྲ་ཅིག་མ་གཏོགས་མཐོང་ཡ་མི་འདུག་རྡུལ་ཕྲ་དེ་ཡིན་ན་ཆ་མེད་དང་ཆ་བཅས་ཀྱི་རང་བཞིན་ལ་བརྟགས་ཏེ་གོ་ལ་དེ་ཉིད་གཉིས་ནམ་མཁའ་དང་འདྲ་བ་ཅིག་ནི་ཡལ་འགྲོ་གི་འདུག་དེ་གཟུགས་སུ་གྲུབ་པའི་ཆོས་ནི་མེད་པ་ཞིག་འདུག་དེ་ཡིན་ཙ་ན་གདགས་གཞི་གདགས་གཞི་དེ་ལྟ་བུ་ཞིག་རྙེད་ས་ཅིག་རྩ་བ་ནས་ཡོང་ཡ་མི་འདུག་དེ་ཡིན་ཙ་ན་ཚོར་བ་རང་བཞིན་མེད་པ་གཏན་ལ་འབེབས་ནས།

དབང་པོ་ལ་གནས་བསྡད་པ་རེད། ཕྱི་རོལ་གྱི་ཡུལ་ལ་གནས་བསྡད་པ་རེད་ཟེར་ཨོ་འདུག་སེ་བྱས་ནས་དཔྱད་པ་ཡིན་པ་རེད། ཕྱི་རོལ་གྱི་ཡུལ་ལ་གནས་པ་ཡང་མ་ཡིན། ནང་གི་དབང་པོ་ལ་གནས་པ་ཡང་མ་ཡིན་ཟེར་ནས་ཨོ་འདུག་སེ་བྱས་ནས་ཡིད་སེམས་ཉིད་དེ། གནས་ས་ཀྱི་ས་ཆ་ག་བ་ཡོད་ཟེར་དཔེར་ན་ཡིད་སེམས་ཉིད་དེ། ང་ཚོ། སེམས་དང་ཡིད་དང་རྣམ་པར་ཤེས་པ་ཟེར་རྣམས་དེ་ཚོ་དྲངས་ཏེ་དོན་གཅིག་པ།

དེ་ཡིན་ཙང་ཡིད་བཞིན་གྱི་ཕྱི་ལ་ཡང་གནས་པ་མ་ཡིན་ནང་ལ་ཡང་གནས་པ་མ་རེད། དེ་ཡིན་ཙང་རང་བཞིན་གྱིས་གནས་པ་མེད་པ་ཡིན་ཙ་ན་ཕྱི་ནང་གང་ལ་ཡང་མི་གནས་པ་ཡིན་ན། དེ་ནི་གཞན་དུ་བཙལ་ག་འགྲོ་བ་ཡིན་ན་རྙེད་ས་ཞིག་རྩ་བ་ནས་ཡོད་མ་རེད། གཞན་དུའང་ནི་རྙེད་མིན་ཏེ་བཙལ་ནས་རྙེད་ས་ཞིག་ག་བ་ཡོད་པ་སྟེ་རྩ་བ་ནས་རྙེད་ཡོད་མ་རེད།

སེམས་ཅན་རྣམས་ཀྱི་ཐོག་མ་མེད་པ་ནས་རང་བཞིན་གྱིས་ཡོངས་སུ་མྱ་ངན་ལས་འདས་པ་རེད། ད་རང་བཞིན་ལས་ཡོངས་སུ་མྱ་ངན་ལས་འདས་པ་ཡིན་ཟེར་དགོས་ཡོད་ད་སེམས་དེ་བཙལ་བ་དེ་ཟེར་ན་རྙེད་རྒྱུ་མེད་པ་དེ་གང་འདྲ་རེད་ཟེར་ན། ཤེས་བྱ་ལས་སྔར་ཤེས་ཡོད་ན་དེ་ནི་ཅི་ལ་དམིགས་ནས་སྐྱེ། ཤེས་དང་ཤེས་བྱ་ལྷན་ཅིག་ན་དེ་ནི་ཅི་ལ་དམིགས་ཏེ་སྐྱེ། འོན་ཏེ་ཤེས་བྱའི་ཕྱིས་ཡོད་ན་དེ་ཚེ་ཤེས་པ་གང་ལས་སྐྱེ་ཟེར་བ་དེ་རྒྱུ་མཚན་གསུམ་པོ་དེ་ཡིན་པ་རེད།

དམིགས་བྱེད་དམིགས་བྱེད་དེ་སྔར་ནས་གྲུབ་པ་ཡང་མི་འགྲིག་དམིགས་བྱེད་དེ་ཕྱི་ནས་གྲུབ་པ་ཡང་མི་འགྲིག། དམིགས་བྱེད་དང་དམིགས་བྱ་གཉིས་ཀར་ཞུགས་པས་ན་ཤེས་པ་དང་དམིགས་པ་གཉིས་པོ་དེ་ལྷན་ཅིག་ཏུ་བྱས་པ་ཡང་མི་འགྲིག་དམིགས་པ་སྔ་ལ་བྱུང་ན་ཡང་མི་འགྲིག་དམིགས་པ་ཕྱི་ལ་བྱུང་ན་ཡང་མི་འགྲིག་ཨོ་ཐོག་སུ་བརྟག་དཔྱད་བྱེད་པ་དེ་ཡིས་ཟེར་ན་དེ་ལྟར་ཆོས་རྣམས་ཐམས་ཅད་ཀྱི་སྐྱེ་བ་རྟོགས་པར་འགྱུར་མ་ཡིན་དེ་འདྲ་ཡིན་ཙ་ན། སྐྱེ་བ་ཟེར་མཁན་དེ་དཔྱད་པ་དེ་ཡིས་ཟེར་ན་ཆོས་ཐམས་ཅད།

རང་བཞིན་མེད་པ་ཡིན་ཙ་ན་དེ་ནི་སྒྱུ་མ་ལྟ་བུར་སྣང་བས། བདེན་པར་མེད་བཞིན་དུ་བདེན་པར་སྣང་སྟེ་ཁྱེད་འོ་དེ་ལྟ་བུ་དེ་ཀུན་རྫོབ་རེད། མིན་ན་ཀུན་རྫོབ་མེད་པ་ཉིད་ཟེར་འོ་དེ་ལྟ་བུ་མེད་པ་ཡིན་ན་ཀུན་རྫོབ་ཡོད་མ་རེད། རྟོག་དང་བརྟག་པར་བྱ་བ་དག་གཉིས་པོ་ཕན་ཚུན་བརྟེན་པ་ཡིན་ཟེར་རྟོག་དང་བརྟག་པར་བྱ་བ་དེ་ནི་གཉིས་པོ་ཕན་ཚུན་བརྟེན་པ་ཡིན་ཟེར་དེ་ལྟར་ཡུལ་དང་ཡུལ་ཅན་གཉིས་པོ་དེ་ཕན་ཚུན་བརྟེན་ནས་བཞག་དགོས་ཀྱི་རེད། རྟོག་པ་དང་བཏགས་པའི་སྒོ་ནས་ཕར་བཏགས་པའི་སྒོ་ནས་ཕན་ཚུན་བརྟེན་པའི་དབང་གིས་བཞག་ང་ཚོ་བཞི་པ་ཕན་ཚུན་མ་བརྟེན་པའི་ཆེད་ཅེས་ནས་རང་ངོས་ནས་གྲུབ་པའི་བཞག་ཡ་ཡོད་མ་རེད་ཟེར་ཡིན་པ་རེད་དམ། མིན་ན་ཀུན་རྫོབ་མེད་པ་ཉིད། ཇི་ལྟར་གྲགས་པ་ལ་བརྟེན་ནས་རྣམ་པར་དཔྱོད་པ་ཐམས་ཅད་བརྗོད།